བཞི་པ། སྤྱང་གྲུང་ལྡན་པའི་སྨན་པ། སྔར་ཡུལ་ཞིག་ལ་རྒྱལ་པོ་ཤ་རྒྱགས་པ་ཞིག་ཡོད། རྒྱུན་དུ་མི་རྣམས་ནས་ཁ་རྒྱུན་དུ་ཤ་རྒྱགས་པ་ཚོའི་ཨ་མའི་གཟུགས་གཞིར་སྐྱོན་ཡོད་ལུགས་ཤོད་ཀྱི་ཡོད་པ་དེ་གོ་ཐོས་བྱུང་བས། རྒྱལ་པོ་དངངས་འཚབ་སྐྱེས་སྟབས། མངའ་འོག་སྨན་པ་མང་པོ་བསྐོངས་ནས་ཤ་སྐམ་དུ་གཏོང་དགོས་པའི་བཀའ་བཏང་རུང་བཅོས་ཐུབ་མཁན་གཅིག་ཀྱང་མ་བྱུང།

ཉིན་མོ་ཞལ་ལག་མི་ཆུད་ལ། མཚན་མོ་མནལ་ཡང་མ་ཁུགས་པས་སྐུ་ཤ་ཉིན་རེ་བཞིན་ཇེ་སྐམ་ཇེ་སྐམ་དུ་སོང། འོན་ཀྱང་ཉིན་བཅུ་སོང་རུང་རྒྱལ་པོ་མ་གྲོངས་པས་སྨན་པ་དེ་སྐད་བཏང་ནས་དོན་རྣམས་དྲིས་པས་སྨན་པ་དེས། རྒྱལ་པོའི་སྐུ་ཤ་སྐམ་དུ་གཏོང་ཐབས་དེ་རང་ལས་དེ་མིན་ཐབས་གཞན་གཏན་ནས་མི་འདུག་པས་དེ་ལྟར་མི་བྱེད་ཀ་མེད་བྱུང་ཞེས་ཞུས་པས། རྒྱལ་པོ་ཧ་ཅང་མཉེས་ཏེ་ཁོང་ལ་གསོལ་རས་གྱ་ནོམ་པ་ཞིག་གནང་ངོ།